ཕྱི་རོལ་པ་ཕྱི་རོལ་པ་དེ་ཚོ་གོ་དེ་ནས་བསམ་གཏན་ཡུལ་དངོས་ཡུལ་སྤོང་པ་དང་དེ་ནས་ཉེར་བསྡོགས་སྒོམ་ཡ་དེ་དེ་འདྲས་དང་ནི་ང་ཚོ་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་དེ་ནི་དེ་འདྲས་ཧ་མ་གོ། ད་ག་ཚེ་འདི་ནི་དཔེ་སྐྱིད་པོ་འོང་ཡ་འདྲ་པོ་དང་དེ་ནས་ཚེ་ཕྱི་མ་ལྷ་དང་མིའི་གོ་འཕང་ཐོབ་ཡ་འདྲ་པོ་དེ་འདྲས་ཀྱི་དེ་ནི་དགེ་བ་བྱས་པ་དེ་ལས་ཡིན་ན་དགེ་བ་སྤྱོད་དེ་བསོད་ནམས་ཡོད་རེད་བ་བསོད་ནམས་ཡོད་དེ་ཚོ་ལས་ནི་བསོད་ནམས་ཆ་མཐུན་ཟེར་གྱི་སྤྱི་དང་བྱས་ན་དེ་འདྲས་ཀྱི་ལས་བྱ་གི་ཡོད་མེད་འགྲོ་བསོད་ནམས་ཆ་མཐུན་ཟེར་ད་དེ་ཡང་ཚིག་དང། དེ་འདྲས་ཀྱི་མི་རེད། ནི། བསོད་ནམས་མྱ་ངན་འདས་པ་དང་ཟེར་གྱི་དེ།

ཡིད་ལ་འཛིན་བྱེད་པའི་དེ་ཡིད་ཀྱི་ལས་དེ་རེད་ད། རིགས་པས་རབ་ཏུ་བཅུག་པའི་དེ་ནི་ཡིད་ཀྱི་ལས། འོ་དེ་གསུམ་པོ་དེ་ཨ་ནི་གོ་རིམས་བཞིན་དུ་མར་སྦྱར་ཤོག་བྱས་པ་རེད་ད་ག་རེ་ཟེར་ན་འདི་འདྲ་བྱས་ནས་ཡིན། འབྲུ་རྒྱ་དང་གཅིག་བྱས། གྲངས་བཅས་པའི་སྙན་ངག་གཅིག་གཉིས་བྱས། གྲངས་ཏེ་ཟེར་གསུམ་བྱས་ཏེ་གསུམ་པོ་དེ་ནི་ལུས་ངག་ཡིད་གསུམ་ལ་མ་བག་ཅེས་མར་སྦྱར་ནས་ཨ་ནི་རིགས་པས་རབ་ཏུ་བཅུག་པའི་ལས་ཡིན། འོ་ད་ཚུལ་བཞིན་དེ་ཅི་བྱ་བ་རེད། ད་འདི་ནས་གཞུག་ལ་དེ་ནི། འདི་མངོན་པ་ཆོས་མངོན་པར་ཤེས་པའི་གོ་ཐལ། ལས་ཀྱི་ནང་ན་བཅོ་ལྔ་སྟེ་གང་དེ་བཤད་ཚར་པ་རེད་བ། བཤད་ཚར་ནས་ད་གཞུག་ལ་དེ་ནི། དེ་ཀའི་ཟག་བཅས་ཀྱི་དེ་ནི་རྣམ་གྲངས། ཟག་མེད་ཟག་མེད་ཀྱི་རྣམ་གྲངས་དེ་སྤྱད་དེ་སྨོས་པ་རེད། བསྒྲིབས་ངན་ཁ་ན་མ་ཐོ་བཅས་ཉོན་མོངས་ཅན་ཆོས་ཞེས་པ་དེ་གཅིག་རེད། འདི་ག་རེ་ཟེར་ན་སྒྲིབ་པ། ངན་པ། ཁ་ན་མ་ཐོ་བ། འོ་དེ་ཉོན་མོངས་ཅན་ཟག་བཅས་ཀྱི་མིང་རྣམ་གྲངས་ཡིན།

ཉོན་མོངས་དང་ལྷན་ཅིག་ཏུ་གནས་པ་ཡིན་ཙང་ཁ་ན་མ་ཐོ་བ་ཟེར་གྱི་རྭ་ཅན་གྱི་ཆོས་སུ་ཉོན་མོངས་དང་ལྷན་ཅིག་ཏུ་ཡོད་པ་དེ་འདྲ་ཡིན་ཙང་ཁ་ན་མ་ཐོ་བ་ཟེར་འོ་ད་དེ་ཟག་བཅས་ཀྱི་དོན་མིང་གི་རྣམ་གྲངས་ཡིན་ཟེར་དེ་འདྲ་དེ་རེད། དེ་ནས་དྲི་མེད་དག་གྱ་ནོམ་ཟེར་གྱི་འདུག་འོ་ད་དེ་ཟག་མེད་ཀྱི་རྣམ་གྲངས་བཤད་པ་རེད། དྲི་མེད་ཟེར་གྱི་དེ་དྲི་མ་དེ་ཟག་པ་ལ་བརྩི་གི་ཡོད་རེད་བ། དྲི་མ་མེད་པ་ཟེར་ཙང། ངོ་བོ་ཟག་པས་དག་པ། འདི་མ་རེད་ད་དག་ཟེར་གྱི་དེ། གཉིས་ཚིག་གི་དག་འདི་མ་རེད། འདི་ད་ལྟ་དེ་ནི་དྲི་མ་མེད་པ་ཟེར་ཡ་དང། ཉོན་མོངས་ལ་སོགས་པ་དེ་འདྲ་གི་དེ་ནི་ག་ཤོད་དགོས་རེད། སྒྲིབ་བྱེད་དེ་འདྲ་གི་བར་དག་པ། དེ་འདྲ་དེ་དེ་ལ་གྱ་ནོམ་པ་ཟེར་གི་རེད། གང་ལྟར་ད་ཟག་མེད་དེ་ལ་གྱ་ནོམ་པ་ཟེར་གི་རེད། གྱ་ནོམ་པ་དང་དྲི་མེད་ཟེར་དེ་རྣམ་གྲངས་ཡིན།

སྒྲིབ་ལུང་མ་བསྟན་ཟེར་ཡ་འདྲ་པོ་དང། དེ་ནི་ཆོས་མང་པོ་བྱས་ན་དེ་བྱས་སྒང་ག་དེ་བླ་ན་བཅས་པ་ཡིན་པས་ན། ཉོན་མོངས་དང་དེ་སོགས་ཡིན་ན་ཁོ་དེའི་ཁོ་ཉོན་མོངས་དེ་ལས་གཉེན་པོ་དགེ་བ་ཡོད་རེད་བ། ཟག་བཅས་དགེ་བ་ཡིན་ན་ཁོ་དེའི་སྟེང་དུ་ངོ་བོ་དེའི་སྟེང་དུ་ཟག་མེད་དང་དེ་གཉིས་ཟག་བཅས་བྱས་ན་ཟག་མེད་དེ་གཞལ་གྱི་རེད་བ། དེ་ནི་རང་གི་དེ་ནི་གོང་དུ་ཆོས་གཞན་ཡོད་པ་ཡིན་ཙང་ན་དེ་ནི་བླ་ན་ཆད་པ་ཡིན། ཐར་པ་དེ་ནི་བླ་ན་མེད་པ་ཡིན།

དེ་ནས་སྦྱིན་པ་བཏང་བའི་ལས་ཀྱི་འབྲས་བུ་དེ་ལོངས་སྤྱོད་པ་རེད་མ་གཏོགས་ཅི། སྔན་མ་སྦྱིན་པ་བཏང་མེད་ན་ཆུ་ཕོར་པ་གང་འཐུང་གི་དབང་ཆ་ཡོད་མ་རེད་དེ་འཇོན་བློས་དང་དེ་འདྲ་སྐད་ཡོག་མ་རེད་ད་ལས་ལ་མ་བརྟེན་པ་ནི་སོ་སོ་གི་ཕོ་རྒོད་པོ་བཏང་ཡ་ཅིག་ཡོག་མ་རེད་འོ་དེ་ཚང་མ་ལོ་དེ་སྔན་མ་ལོངས་སྤྱོད་ག་རེ་བྱས་ན་ཡང་གང་ག་ལོ་དེ་ནི་སྔ་མ་གི་དེ་ནི་སྦྱིན་པའི་དེ་འབྲས་བུ་དང། བདེ་འགྲོའི་གོ་འཕང་ཐོབ་པ་ཡིན་ན་ཚུལ་ཁྲིམས་བསྲུང་བའི་དགེ་བ་དང་རིགས་ཚེ་རིང་ཐུང་ག་འདྲའི་གནས་པ་ཡིན་ན་གང་ག་ལས་ལ་བརྟེན་ནས་གྲུབ་པ་ཤ་སྟག་རེད་ཟེར་དེ་འདྲ་ཡིན་ཙང་ནི་དེ་ཡི་གྲགས་གང་ག་དེ་ནི་ལས་ལ་བརྟེན་ནས་གྲུབ་པ་ཡིན་ཙང་ནི། ལས་ཀྱི་རྣམ་གཞག་དེ་མ་ཤེས་ན་ལས་ཀྱི་ལས་ཟེར་མཁན་དེ་ག་འདྲ་ཅིག་རེད། ལས་ཀྱི་རྣམ་གྲངས་དེ་མི་འདྲ་ག་ཚོད་ཡོད་ལ་དེ་ངོ་ཐག་མ་ཆོད་ན་དེ་གཅིག་དང་འགྲིག་གི་མི་འདུག་བ་དེ་ཅིག་ན་ལས་ནི་མདོ་ལས་ལས་ཀྱི་རྣམ་གྲངས་བཅོ་ལྔ་ཅིག་ན་མ་གསུངས་ཅིག་ན་ད་དུག་ཅིག་ན་ད་ལས་ཀྱི་རྣམ་གྲངས་བཅོ་ལྔ་ག་རེ་ད་འདི་མ་ཤེས་ཆ་ཚང་ཅིག་ཕྱིན་པ་རེད་བ། ད་ང་ཚོ་ཁ་ཐུག་རྩ་བ་དུ་མ་ཕྱིན་དུ་མ་ཡིན་ཚེ་ན་ཁ་ཐུག་ཁ་ཐུག་དེ་ནི་འདི་ད་དང་པོ་དེ་རེད་གཉིས་པ་དེ་རེད་གསུངས་དུས་སུ་མ་ད་ག་རྒྱལ་བ་ཡོད་མ་རེད་ད་དེ་ཀའི་ངོ་བོ་དེ་ངོས་བཟུང་ཚར་དུས་ག་ལ་ཨ་ནི་དེ།

ད་གོང་གནས་གསུམ་པ་ལ་ནི་བཤད་ཡག་པ་དེ་ནི་བཅུད་ཀྱི་སེམས་ཅན་དང་སྣོད་ཀྱི་འཇིག་རྟེན་སོགས་དེ་ནི་དེ་འདྲ་ཅིག་ཡོད་པ་ཡིན་ན། དེ་སོགས་རྒྱུ་ག་རེ་ལས་དེ་འདྲ་བྱུང་བ་རེད་ཟེར་ན་དེ་ལས་ལས་དེ་འདྲ་བྱུང་བ་རེད། ཨ་ནི། དེ་རྗེས་ནི་ལས་ཀྱི་རྣམ་གྲངས་དེ་ནི་གནས་བཞི་པའི་ནང་ལ་འོ་ད་དེ་བཤད་པ་རེད། དེ་ནི། དེའི་ངོ་ཐོག་དེ་ནི་ཡག་པོ་འདུག་བ། ཨ་ནི། སྡུག་བསྔལ་ཡིན་ན་རྒྱུ་དེ་ནི། མི་དགེ་བ་དེའི་འབྲས་བུ་རེད། བདེ་བ་ཅིག་ཡིན་ན་ནི། རྒྱུ་དགེ་བ་བསགས་པའི་འབྲས་བུ་རེད། ཐར་པ་ཐོབ་པ་ཡིན་ན་རྒྱུ་དགེ་བ་དེ་ནི་གྲུབ་དགོས་རེད་ངན་སོང་སྐྱེ་བ་ཡིན་ན། རྒྱུ་མི་དགེ་བ་བརྟེན་གྲུབ་པ་རེད་བ་དེ་འདྲ་ཡིན་དུས་ཁ་བླང་དོར་གྱི་གནས་འདི་དོར་དགོས་ཀྱི་འདུག་འདི་བྱེད་དགོས་ཀྱི་འདུག་ཟེར་བ་དེ་མང་པོ་ཅིག་ངོ་ཐག་ཆོད་འགྲོ་རེད་བ་དེ་སློབ་སྦྱོང་མ་བྱས་ན་མི་མཐོང་རེད་བ་དེ་དེ་དབྱེ་བ་ཕྱེ་ཡ་མི་འདུག་བ་དེ་དེ་གས་དེ་ཡོད་མ་རེད་ཞུ་དེ་ང་ཚོ་རྩོད་པ་རྩོད་པ་བྱེད་ཡ་དེ་འོ་ན་དགོས་པ་དེ་རེད་ད་དེ་འདྲ་ཡིན་ན་འོ་ན་དེ་ནི་ལས་རྐྱང་པ་གིས་དེ་ནི་སྐྱེ་བ་བྱེད་པ་རེད་པས་ཟེར་ན་མ་རེད་ལས་དེ་ལ་མཉམ་དུ་རེད་དེ་ནི་བི་གས།

དང་འདྲ་བའི་ཚུལ་ནི་དེར་འདུག་གོ། རྩ་བ། ཨ་ནི། ང་ཚོ། མོ་ཏྲ་འདྲ་བོ་ད་དེ་ནི་དེ་འདྲའི་ཤིང་རྟ་འཁོར་ལོ་གཉིས། མེད་ན་དེ་འཁོར་ལོ་གཅིག་གིས་འགྲོ་ཐུབ་ཀྱི་མི་འདུག་གོ། འཁོར་ལོ་གཉིས། དགོས་པ་རེད་དེ་ལས་དང་ཉོན་མོངས་གཉིས་ཀྱི་ཚུལ་དེ་ཡིན་པ་རེད་བ། ཨ་ནི། ཉོན་མོངས་དེ་མེད་ན་ཨ་ནི། ལས་ཀྱི་གཅིག་པུ་དེ་ག་དེ་ནི། དེ་གི། འཁོར་བ་ལ་སྐྱེ་བ་ལེན་ཐུབ་ཀྱི་ཡོད་མ་རེད་ད་འཁོར་ལོ། ཨ་ནི། ཡ་གཅིག་དེ་ནི་འཁོར་གི་མ་རེད་བ། འོ་ད་དེ་ནང་བཞིན་བྱས་ན་ཨ་ནི། དགྲ་བཅོམ་པ་དེ་སོགས་ནི། ཉོན་མོངས་སྤངས་ཚར་བ་ཡིན་ཙང། ལས་ཡོད་རེད། མ་ངེས་པའི་ལས་དེ་ནི་བསྡད་ཡོད་རེད་དེ། ལས་གཅིག་པུས་འཁོར་བ་ལ་འཁོར་གྱི་མ་རེད་བ། འཁོར་བ་ལ་མི་སྐྱེ་བ་རེད་ཇི་ལྟར་དེ། གཙོ་བོ་དེ་ལས་དང་ཉོན་མོངས་གཉིས་ཀྱི་ནང་ནས་ཡང། ཉོན་མོངས་དེ་གཙོ་ཆེ་བ་ཡིན་གསུངས་རྒྱུ་དེ་སུས་ཤེས་རོགས། དེ་ཉོན་མོངས་ཡོད་ན་ལས། སྔར་བསགས་ཟིན་པ་མེད་ན་ཡང་ཉོན་མོངས་པའི་དབང་གིས་ནི་གསར་དུ་བསགས་ཀྱི་རེད་བ། གསར་དུ་བསགས་ནས་དེ་འདྲ་ཡིན་གསུངས་ཡོད་རེད་བྱས་དུས་དེ་འདྲ་ཡིན།

ནི་འདོད་ཆགས་དེ་བཞིན་ཁོང་ཁྲོ་དང། ང་རྒྱལ་མ་རིག་ལྟ་བ་དང་ཐེ་ཚོམ་ཡིན་ཏེ། དེ་དྲུག་ཀྱང། འདོད་ཆགས་དབྱེ་བས་བདུན་དུ་བཤད། ད་དེ་རེ་བ་ཅི་ལ། འདོད་ཆགས། ནི་ཁོང་ཁྲོ། ང་རྒྱལ། མ་རིག་པ། ལྟ་བ། ཐེ་ཚོམ་བ་སོགས་དྲུག་རེད། དེ། དྲུག་ཀྱང།

གཟུགས་ཁམས་དང་གཟུགས་མེད་ཁམས་ཀྱི་འདོད་ཆགས་གཉིས་པོ་དེ་ཚོ་མིང་ཡང་ཕྱོགས་གཅིག་ལ་ཚུར་བསྒྲིལ་ནས། སྲིད་པའི་འདོད་ཆགས་མིང་བཏགས་པ་རེད། སྲིད་པའི་འདོད་ཆགས་དེ་འདྲ་ཞིག་གཉིས་ཕྱེ་ན། ཨ་ནི། བདུན་ཡིན་ཟེར། བྱས་ཙང་དེ་ནས་སྲིད་པའི་རྩ་བ་དེ་ལ། ཕྲ་རྒྱས་དེ་ལ་དྲུག་བཞག་ན་དེ་འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ་ལྟ་བ་ཐེ་ཚོམ། ཨོ་དེ་དྲུག་བྱས། ད་འདོད་ཆགས་ལ་ཕར་གཉིས་ཕྱེ་ནས། ཨ་ནི།

མང་ཆེ་བ་དེ་ནི་གཟུགས་སྒྲ་དྲི་རོ་རེག་བྱ་ལྔ་འདོད་པའི་ཡོན་ཏན་ལྔ་ལས་ཀྱང་ཆགས་ཀྱི་ཡོད་རེད་བ། དེ་ནི་ཏིམ་ལྟ་བུ་དོགས་བྱས་ནས་བཟོས་སོ། གཟུགས་ལ་ཆགས་ནས་ཏིམ། དེ་ནི་ཨ་མཆོག་གི་སྙན་པོ་ཡིན། དེ་ནི་སྒྲ།